དེ་རིང་ང་ཚོ་ཨ་རིའི་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི་བོད་ཟླ་ལྔ་པ་ཚེས་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དྲུག་པ་ཚེས་ཉི་ཤུ་རྩ་བཞི་གཟའ་སྤེན་པ་ཡི་ལས་རིམ་ཁག་རྣམ་པ་ཚོ་ལ་ཞུ་དགོས་ཡིན།

དེ་རིང་གི་གསར་འགྱུར་ཁག་རྒྱང་སྲིང་འབུལ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཧྥིན་ལན་ཌི་རྒྱལ་ཁབ་ཀྱི་སྲིད་བློན་གསར་པར་བདམས་ཐོན་བྱུང་བ་ལ་འཚམས་འདྲི་གི་གསུང་འཕྲིན་ཞིག་སྩལ་ཡོད་པ་རེད། དེ་ཡང་ཕྱི་ཟླ་དྲུག་པ་ཚེས་ཉི་ཤུ་རྩ་གསུམ་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཧྥིན་ལན་ཌི་སྲིད་བློན་གསར་པ་མི་སི་ཊར་ཕེ་ཊི་རི་ཨོར་ཕོ་མཆོག་ལ་རྒྱལ་ཁབ་དེ་གི་སྲིད་བློན་འོས་བསྡུ་ཡི་ལམ་ནས་རྒྱལ་ཁ་ཐོབ་པ་ལ་འཚམས་འདྲི་ཡི་གསུང་འཕྲིན་སྩལ་ཡོད་པའི་ནང། ལོ་ཤས་ཡི་སྔོན་ང་རང་མཛེས་སྡུག་ལྡན་པའི་གི་ཁྱེད་ཅག་གི་རྒྱལ་ཁབ་ནང་ལ་གཟིགས་སྐོར་ཕེབས་རྒྱུ་ཡི་གོ་སྐབས་བྱུང་སྐབས་དུས་དེར་ཧྥིན་ལན་ཌི་གི་རྒན་གཞོན་ཚང་མ་གིས་བྱམས་དང་བརྩེ་བ་གོང་འཕེལ་དང། འགྲོ་བ་མི་ཡི་གཅིག་གྱུར་དང་ཆོས་ལུགས་འཆམ་མཐུན་སོགས་ཀྱི་གི་ཐོག་ནས་ང་ཡིས་གང་གསུངས་པ་ལ་དད་མོས་ཆེན་པོ་གནང་བ་ལ་ང་རང་དགའ་སྤོབས་ཆེན་པོ་བྱུང་ཅེས་གསུངས་ཡོད་པ་རེད། ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་དེའི་ནང་ལ་མུ་མཐུད་ནས་གི་འཁོད་པ་བཞིན་ན། དེ་རིང་གི་འཛམ་གླིང་དེ་ནི་ཧ་ཅང་གི་དཀའ་ཚེགས་ཆེ་བའི་གི་དུས་སྐབས་ཤིག་བརྒྱུད་བཞིན་ཡོད་པ་དང་འཛམ་གླིང་གི་ས་ཁུལ་མང་དག་ཞིག་གི་ནང་དུ་དྲག་ཤུགས་དང་དམག་འཁྲུག་གི་རྐྱེན་པས་མི་ཧ་ཅང་མང་པོ་ལ་དཀའ་སྡུག་ཆེན་པོ་མྱོང་བཞིན་པ་རེད་ལ། རྒྱལ་སྤྱི་ཡི་སྤྱི་ཚོགས་ཀྱིས་ངེས་པར་དུ་མཉམ་འབྲེལ་ཡི་ངང་ནས་ཞི་བའི་ཐབས་ལམ་ལ་བརྟེན་ནས་གི་དཀའ་རྙོག་དེ་རིགས་སེལ་ཐབས་གནང་དགོས་པ་དང་འཛམ་གླིང་འདི་བཞིན་གོ་མཚོན་གྱི་དཀའ་ངལ་འདི་ནས་ཐར་ཐབས་སུ། ཕན་ཚུན་གྲོས་མོལ་གྱི་ཐབས་ལམ་གྱི་ཐོག་ནས་ཐག་གཅོད་དགོས་པ་འདི་གལ་ཆེན་པོ་རེད་ཅེས་གསུངས་ཡོད་པ་རེད། མཇུག་ཏུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ངོས་ནས་སྲིད་བློན་མཆོག་གིས་མ་འོངས་པ་གི་ལས་དོན་ནང་དཀའ་ངལ་ཁག་ལ་གདོང་ལེན་དང། མི་དམངས་ཀྱི་རེ་འདོད་ཇི་བཞིན་སྒྲུབ་ཐུབ་པའི་གི་སྨོན་འདུན་དང་དེ་དང་མཉམ་དུ་ཞི་བདེ་དང་བྱམས་བརྩེ་ལྡན་པའི་ཐོག་ནས་འཛམ་གླིང་ཞིག་ཡོང་བ་ལ་ལེགས་སྐྱེས་འབུལ་ཐུབ་རྒྱུའི་རེ་བ་ཡོད་ཅེས་གསུངས་ཡོད་པའི་གི་གནས་ཚུལ་ཐོན་གི། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་གོང་ནས་གོང་དུ་འཕེལ་བ་ལ། རྗེ་བཙུན་འཇམ་པའི་དབྱངས་ལ་གསོལ་བ་འདེབས་དགོས་པ་དེ་གལ་ཆེན་པོ་ཡིན་པ་སྐོར་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་མི་མང་མཇལ་ཁ་ཡི་སྐབས་སུ་གསུངས་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདི་ཚེས་ཉི་ཤུ་རྩ་གསུམ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་རྒྱ་བལ་འབྲུག་གསུམ་དང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཕེབས་པའི་གི་བོད་རིགས་དང་དད་ལྡན་ཁག་ཅིག་ལ་མཇལ་ཁ་བསྩལ་པའི་སྐབས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་བམ་བསམ་བློ་གཏོང་ཡ་དེ་ཤིན་ཏུ་གི་གནད་འགག་ཆེན་པོ་ཞིག་ཡིན་པ་དང་ནང་པ་སངས་རྒྱས་པའི་གི་ཆོས་དེ་དད་པ་ཙམ་མིན་པར་རྒྱུ་མཚན་བསམ་བློ་བཏང་ནས་གི་འགྲོ་དགོས་པ་ཞིག་ཡིན་དུས་ཤེས་རབ་ཀྱི་ལྷ་རྗེ་བཙུན་འཇམ་པའི་དབྱངས་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་པ་དང་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་གོང་ནས་གོང་དུ་འཕེལ་ཡ་ལ་རྗེ་བཙུན་འཇམ་པའི་དབྱངས་ལ་གསོལ་བ་འདེབས་ཡ་དེ་གལ་ཆེན་པོ་རེད་ཅེས། བཀའ་སློབ་འདི་ལྟར་གནང་ཡོད་པ་རེད། སངས་རྒྱས་པའི་ཆོས་དེ་རྒྱུ་མཚན་བསམ་བློ་བཏང་ནས་འགྲོ་གི་ཡོད་རེད་དད་པ་གཅིག་པུ་མ་རེད་ད་ཡེ་ཤུའི་ཆོས་དང་ཁ་ཆེའི་ཆོས་དང་དེ་ཚོ་བྲལ་ཏེ་མི་དད་པ་གཙོ་བོ་བྱེད་འགྲོ་གི་འདུག་ང་རང་ཚོ་ནང་པའི་ཆོས་ལྷག་པར་དུ་ཡང་བོད་གངས་ཅན་གྱི་ལྗོངས་ལ་ཡོད་བསྡད་པའི་ནང་པའི་ཆོས་དེ་རྒྱུ་མཚན་བསམ་བློ་བཏང་ནས་འགྲོ་ཡག་ཅིག

ཞེས་སོ། སྲིད་དང་སྲིད་པ་འཁོར་བ་ལ་འཁོར་བ་དེ་མ་རིག་པའི་དབང་གིས་འཁོར་བ་ལ་འཁོར་བ་ཡིན་དགོས་པ་རེད། ཉོན་མོངས་པའི་རྩ་བ་དེ་མ་རིག་པ་རེད། དེ་དང་མ་རིག་པ་དེ་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ལ་བརྟེན་ནས་མ་རིག་པ་དག་བསལ་ནས་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་དེ་ང་རང་ཚོའི་རྒྱུད་ལ་སྐྱེ་ཐུབ་ཡག་ཅིག་དགོས། བྱས་ཙང་རྗེ་བཙུན་འཇམ་དཔལ་དབྱངས་ཀྱི་དེ་ཤེས་རབ་སྒྲོན་མེ་རབ་ཏུ་གསལ་ཟེར་བ་དེ་རེད། སེང་ས་ག། རྗེ་བཙུན་འཇམ་དཔལ་དབྱངས་ཤེས་རབ་ཀྱི་ལྷ་བྱས། ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་གོང་ནས་གོང་དུ་འཕེལ་ཡག་ལ་རྗེ་བཙུན་འཇམ་དཔལ་དབྱངས་ལ་གསོལ་བ་འདེབས་ཡག་གལ་ཆེན་པོ་རེད། དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ངོས་རང་ཆུང་དུས་ནས་རྗེ་བཙུན་འཇམ་དཔལ་དབྱངས་ཀྱི་མཚན་སྔགས་ཨ་ར་པ་ཙ་བགྲང་གི་ཡོད་པས་དེ་ཡི་གི་བློ་རིག་གསལ་པོ་ཡོང་ཡག་ལ་ཕན་ཐོགས་ཆེན་པོ་ཡོད་པ་དང་ཁྱེད་རང་ཚོ་གིས་ཀྱང་དེ་དེ་བཞིན་གི་གནང་དགོས་པ་སྐོར་བཀའ་སློབ་འདི་ལྟར་བསྩལ་ཡོད་པ་རེད། དཔེར་ན་ཆ་བཞག་ན་རྗེ་བཙུན་འཇམ་དཔལ་ཡང་གི།

ཨོ་སི་ཁྲུ་ལི་ཡ་གི་རྒྱལ་ཁབ་གཉིས་ནང་ལ་གཞུང་འབྲེལ་གྱི་འཚམས་འདྲིར་ཕེབས་བཞིན་པ་ལྟར་ཚེས་གྲངས་ཉི་ཤུ་རྩ་གསུམ་ཉིན་ཨོ་སི་ཁྲུ་ལི་ཡ་གི་བེ་རུ་སི་བེ་ཏུ་ཕེབས་འབྱོར་གྱིས་བོད་ཀྱི་དུས་སྟོན་ཐོག་ལ་མཉམ་ཞུགས་བྱས་ཡོད་ཅིང་བེ་རུ་སི་བེ་ཏུ་གནས་བཞུགས་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱི་གིས་ཡིག་ཐོག་གི་བརྒྱུད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། དེ་རིང་སྲིད་སྐྱོང་མཆོག་གིས་བོད་ཀྱི་གི་དུས་སྟོན་སྟེང་རྒྱ་ནག་གིས་བོད་ནང་གི་བོད་ཕྲུག་ཚོ་མི་སེར་སྤེལ་ཡུལ་གྱི་བཅའ་སྡོད་སློབ་གྲྭ་ཁག་ནང་ལ་གཏོང་བཞིན་པ་སྐོར་དང། དེ་བཞིན། བོད་མི་ཚོ་ཡི་འགྲོ་འདུག་སྤྱོད་གསུམ་གྱི་ཐོག་ལ་དམ་བསྒྲགས་ཤུགས་ཆེ་རུ་གཏོང་བཞིན་པ་དང། གཞན་ཡང་སྲིད་སྐྱོང་མཆོག་གིས་བོད་མཐོ་སྒང་གི་ཁོར་ཡུག་གི་གནད་འགག་དང་དེ་ཡི་གི་ཤུགས་རྐྱེན། དེ་བཞིན། བོད་མཐོ་སྒང་ནི་ཨེ་ཤེ་ཡ་གི་ཆུ་བོ་གི་འབྱུང་ཁུངས་ཤིག་ཆགས་ཀྱི་ཡོད་པ་སྐོར་གཏམ་བཤད་གནང་ཡོད་ཅིང་ཡང་སྲིད་སྐྱོང་མཆོག་གིས་རྒྱ་ནག་གཞུང་གིས་ཕྱོགས་གཅིག་ནས་བོད་ནང་ལ་དངོས་པོ་ཡར་རྒྱས་གཏོང་གི་ཡོད་ཀྱང། དོན་དངོས་ཡི་ཐོག་བོད་མི་ཚོ་གི་སེམས་ཁམས་སུ་ཆོས་དད་རང་དབང་མེད་པ་སོགས་ཀྱི་གི་སྐོར་གཏམ་བཤད་སྤེལ་ཡོད་པ་སྐོར་ཁོང་གིས་འགྲེལ་བརྗོད་བྱས་ཡོད་པ་རེད། གདན་ས་ཆེན་པོ་དགའ་ལྡན་རྣམ་པར་རྒྱལ་བའི་གླིང་དུ་རིས་མེད་བགྲོ་གླེང་ཐེངས་དྲུག་པ་དེ་དབུ་འཛུགས་གནང་ཡོད་པའི་གི་གནས་ཚུལ་ཐོན་གི་དེ་ཡང་དབུས་བོད་མི་སྒྲིག་འཛུགས་ཀྱི་དྲ་རྒྱ་ཐོག་ལ་ཚེས་ཉི་ཤུ་རྩ་གསུམ་ཉིན་གནས་ཚུལ་སྤེལ་གསལ་ལྟར་ན། ཟླ་འདིའི་གི་ཚེས་ཉི་ཤུ་རྩ་གཅིག་ཉིན་གདན་ས་ཆེན་པོ་དགའ་ལྡན་རྣམ་པར་རྒྱལ་བའི་གླིང་དུ་ཆོས་རིག་ལས་ཁུངས་དང་དགའ་ལྡན་ཤར་བྱང་གྲྭ་ཚང་ནས་ཟུང་འབྲེལ་གི་ཐོག་ནས་རིས་མེད་བགྲོ་གླེང་ཐེངས་དྲུག་པ་དེ་དབུ་འཛུགས་གནང་ཡོད་ཅིང་བགྲོ་གླེང་དབུ་འབྱེད་ཡི་མཛད་སྒོ་ཐོག་སྐུ་མགྲོན་གཙོ་བོ་སྐྱབས་རྗེ་ཤར་པ་ཆོས་རྗེ་རིན་པོ་ཆེ་མཆོག་གཙོས་པའི་གི་ཆོས་རིག་ལས་ཁུངས་དང་རྒྱལ་སྤྱི་ཡི་དགེ་ལྡན་ལྷན་ཚོགས་དང་དགའ་ལྡན་ཤར་བྱང་གཉིས་ཀྱི་གི་མཁན་རིན་པོ་ཆེ་སོགས་གནད་ཡོད་ཀྱི་མི་སྣ་ཁག་དབུ་བཞུགས་ཐོག་རིས་མེད་ཆོས་སྡེ་ཁག་བཞི་བཅུ་ཞེ་གཉིས་ནས་བགྲོ་གླེང་ནང་ལ་མཉམ་ཞུགས་བྱེད་མཁན་བཅུ་བདུན་དང་ཚོགས་བཅར་བ་བདུན་ཅུ་བཅས་མཆོད་སྡོང་གི་མི་གྲངས་བརྒྱད་ཅུ་གྱ་བདུན་དང། དགའ་ལྡན་ཤར་བྱང་གཉིས་ནས་གི་དགེ་འདུན་པ་གྲངས་ལྔ་བརྒྱ་ཙམ་ནང་ཞུགས་བྱས་ཡོད་པ་རེད། ཕྱི་ཟླ་དྲུག་པ་ཚེས་ཉི་ཤུ་རྩ་གཉིས་ཉིན་ཅེག་གི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བོད་དང་ཤིན་ཅང་གི་ས་ཁུལ་ནང་གྲངས་ཉུང་མི་རིགས་ཚོ་གི་འགྲོ་བ་མི་ཡི་ཐོབ་ཐང་ལ་རྒྱ་ནག་གཞུང་གིས་རྩིས་མེད་རྡོག་རོལ་གཏོང་བཞིན་པའི་གི་རྒྱ་ནག་གི་སྲིད་ཇུས་དེ་དག་མཚམས་འཇོག་དགོས་པ་དང་བོད་ནང་དུ་གསར་འགོད་པ་དང་གཞུང་འབྲེལ་མིན་པའི་གི་ཚོགས་པ་ཁག

མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེས་མཐོ་བའི་དཔོན་རིགས་དང། རྒྱལ་སྤྱི་ཡི་རང་དབང་ལྡན་པའི་གི་ཚོགས་སྡེ་ཁག་གི་གནད་ཡོད་མི་སྣ་ཁག་བོད་དང་ཤིན་ཅང་གི་ས་ཁུལ་ཁག་ནང་ལ་འགྲོ་ནས་གི་གནས་སྟངས་ངོ་མ་དེ་ཤེས་རྟོགས་ཡི་ཆེད་བཀག་འགོག་མེད་པར་འགྲོ་དགོས་པ་སོགས་ཀྱི་སྐོར་དགོས་འདུན་བཏོན་ཡོད་པ་རེད། གཞན་ཡང་ཕྱི་ལོ་ཉིས་སྟོང་བཅོ་དགུ་ལོ་ཡི་གི་ཕྱི་ཟླ་བཅུ་པ་ཡི་ནང་ཅེག་གི་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མ་ཡི་ནང་དུ་དབུས་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་མཆོག་ལ་གཞུང་འབྲེལ་གྱི་ཕེབས་བསུ་སྣེ་ལེན་གཟབ་རྒྱས་ཞུས་ཡོད་པ་དང་གྲོས་ཚོགས་འཐུས་མི་ང་གཅིག་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ལ་བརྩི་བཀུར་བྱེད་པའི་གི་ཐོག་ནས་བོད་མི་རྣམས་ལ་མིང་དོན་མཚུངས་པའི་གི་རང་སྐྱོང་གི་གནས་བབ་དེ་ངེས་པར་དུ་སྤྲད་དགོས་པའི་གི་རེ་འདུན་ཤུགས་ཆེན་བཏོན་ཡོད་པ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་དབུས་བོད་མི་སྒྲིག་འཛུགས་ནི་བོད་མི་ཡི་ངོ་ཚབ་ངོ་མ་དེ་ཡིན་པར་ངོས་འཛིན་ཞུས་པའི་གི་ཐོག་ནས་བོད་རྒྱ་དཀའ་རྙོག་སེལ་རྒྱུ་གི་ཆེད་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་ཀྱི་མཉམ་དུ་ངེས་པར་དུ་གྲོས་མོལ་ཞུ་དགོས་པའི་གི་དགོས་འདུན་བཏོན་ཡོད་པའི་གི་གནས་ཚུལ་ཐོན། རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། དེ་ནས་དབུས་སྐད་དྷ་རམ་ས་ལ་ནས་བློ་བཟང་དགེ་ལེགས་ཀྱིས་གཏོང་བའི་གི་གནས་ཚུལ་ཞིག་ཉན་རོགས་གོ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གཉིས་ཉིན་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྒྱ་གར་གྱི་སྲིད་བློན་ནཱ་རིན་དར་མོ་དཱི་མཆོག་དང་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་བྷའི་ཏིན་རྣམ་གཉིས་མཇལ་འཕྲད་གནང་སྟེ། རྒྱལ་ཁབ་གཉིས་ཀྱི་དབར་ཕྱི་འབྲེལ་གྱི་ལོ་རྒྱུས་གསར་པ་ཞིག་འགོ་འཛུགས་གནང་ཡོད་པ་མ་ཟད་ཉིན་དེར་ཨ་མི་རི་ཀས་སྲིད་བློན་མོ་དྷི་མཆོག་ལ་ཧ་ཅང་གི་ཆེ་མཐོང་ལྡན་པའི་སྒོ་ནས་ཨ་རིའི་ཕོ་བྲང་དཀར་པོར་ཕེབས་བསུ་གཟབ་རྒྱས་ཞུས་ཤིང་སྐབས་དེར་སྲིད་འཛིན་ཇོ་བྷའི་ཏིན་གྱིས། ངས་དེ་སྔ་ནས་ཨ་རི་དང་རྒྱ་གར་གཉིས་ཀྱི་འབྲེལ་ལམ་ནི་དུས་རབས་ཉེར་གཅིག་པའི་ནང་བློ་ཐག་ཆོད་པའི་འབྲེལ་བའི་གྲས་ཤིག་ཡིན་པ་ངེས་ཤེས་བྱེད་ཀྱི་ཡོད། སྤོབས་པ་སྐྱེ་འོས་པའི་རྒྱལ་ཁབ་གཉིས་ནི་རང་དབང་ལ་དགའ་ཞིང་རྒྱལ་ཁབ་གཉིས་ཀྱི་རྩ་ཁྲིམས་ཀྱི་སྔོན་བརྗོད་ནང་གཅིག་མཚུངས་ཀྱིས་ང་ཚོ་མི་དམངས We the People ཞེས་པ་ནས་འགོ་འཛུགས་བྱེད་ཀྱི་ཡོད་ཅེས་རང་བཙན་དང་འདྲ་མཉམ་སོགས་དང་འབྲེལ་བའི་གཏམ་བཤད་གནང་འདུག། ཡང་འདི་ཚེས་ཉི་ཤུ་རྩ་གཉིས་ཉིན་སྲིད་འཛིན་ཇོ་བྷའི་ཏིན་དང་སྲིད་བློན་མོ་དྷི་རྣམ་གཉིས་བར་དུས་རབས་ཀྱི་དམག་དོན་དང་མཐུན་པའི་ཡར་ཐོན་ཅན་གྱི་རྡུལ་ཕྲན་མཚོན་ཆ MQ-9ཞེས་པ་དེ་ཉོ་ཚོང་དང་འབྲེལ་བའི་གསལ་བསྒྲགས་སྤེལ་འདུག་ཅིང་དང་ཐོག་རྒྱ་གར་ངོས་ནས་རྡུལ་ཕྲན་མཚོན་ཆ་དེ་གྲངས་སུམ་ཅུ་སོ་གཅིག་ཉོ་གཏན་འཁེལ་འདུག་པ་དེ་ཡི་རིན་གོང་ནི་ཨ་སྒོར་ཐེར་འབུམ་གསུམ་ཙམ་གནས་ཀྱི་ཡོད་འདུག། རྡུལ་ཕྲན་མཚོན་ཆ་འདིར་བར་སྣང་ནས་ལྟ་ཞིབ་མཚོན་ཆ་འདེགས་ཤིང་མི་མེད་ཁ་མ་གནམ་གྲུ་ཡི་ཁྱད་ཆོས་ལྡན་ཡོད་པ་མ་ཟད་མྱུར་ཚད་ཧ་ཅང་གི་མགྱོགས་པོ་ཡོད་འདུག་ཨ་རིའི་ཕོ་བྲང་དཀར་པོ་ཡིས་ད་རེས་རྒྱ་གར་གྱིས་ཉོ་བའི MQ-9 རྡུལ་ཕྲན་མཚོན་ཆ་འདི་ནི་རྒྱ་གར་གྱི་རྒྱལ་སྲུང་ལ་ཕན་ཐོགས་ཡོད་པ་དང་ལྟ་ཞིབ་ཀྱི་ནུས་པ་ཐོག་ནས་བཤད་ན་རྒྱ་གར་གྱི་མཐའ་མཚམས་ས་ཁུལ་དུ་བར་སྣང་ནས་ལྟ་ཞིབ་བྱེད་རྒྱུའི་ཐད་ཞབས་འདེགས་སྒྲུབ་ཐུབ་ཅེས་བརྗོད་འདུག། ཡང་འདི་ཚེས་ཉི་ཤུ་རྩ་གཉིས་ཉིན་སྲིད་བློན་མོ་དྷི་མཆོག་ཨ་མི་རི་ཀའི་གྲོས་ཚོགས་ནང་གྲོས་ཚོགས་འཐུས་མི་ཚོས་དགའ་བསུ་ཡི་སྣེ་ལེན་ཞུས་འདུག་ཅིང་སྐབས་དེར་སྲིད་བློན་མཆོག་གིས། ང་ཚོའི་བར་གྱི་མཐུན་འབྲེལ་ནི་འཛད་མཐའ་མེད་ལ། ང་ཚོའི་ནུས་པ་ལ་དེ་བས་བཅད་མཚམས་མེད། ང་ཚོའི་བར་གྱི་ལོ་རྒྱུས་རང་བཞིན་གྱི་ཉིན་ཐོ་གསར་པ་དེ་ཡིས་རྒྱལ་ཁབ་གཉིས་ཀྱི་མདུན་ལམ་ཙམ་མ་ཟད་འཛམ་གླིང་སྤྱི་ཡོངས་ལ་བཟང་ཕྱོགས་ཀྱི་འགྱུར་བ་ཞིག་འགྲོ་ངེས་ཡིན་ཞེས་གསུངས་འདུག། རྒྱ་གར་གྱི་སྲིད་བློན་རིམ་པའི་ཁྲོད་སྲིད་བློན་མོ་དྷི་མཆོག་ཨ་མི་རི་ཀའི་གྲོས་ཚོགས་ནང་ཐེངས་གཉིས་གདན་འདྲེན་ཞུས་པ་འདི་ནི་ལོ་རྒྱུས་ནང་ཐེངས་དང་པོ་ཡིན་པ་དང་དེ་སྔོན་ཉིས་སྟོང་བཅུ་དྲུག་ལོར་ཁོང་ཐོག་མར་གདན་འདྲེན་ཞུས་འདུག། ཡང་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི Observer Research Foundation ཉམས་ཞིབ་ལྟེ་གནས་ཁང་གི་ཉམས་ཞིབ་པ Vivek Mishra ལགས་ཀྱིས། རྒྱ་གར་དང་ཨ་མི་རི་ཀ་གཉིས་ཀྱི་འབྲེལ་ལམ་ཇེ་བཟང་དུ་འགྲོ་བ་དེས་རྒྱ་ནག་ལ་བློ་འཚབ་དང་རྒྱལ་དོན་འཐབ་ཇུས་ཐད་བསྐྱར་ཞིབ་བྱས་པའི་གནས་ཚུལ་ཞིག་ཆགས་ཡོད་པ་མ་ཟད། རྒྱ་གར་གྱིས་ཨ་རིའི་མཉམ་དུ་འབྲེལ་ལམ་བཟང་དུ་བཏང་བ་དེས་རྒྱ་གར་གྱི་དཔལ་འབྱོར་དང་དམག་གི་ནུས་སྟོབས་ཆེ་རུ་འགྲོ་ངེས་ཡིན། རྒྱ་གར་དང་ཨ་རི་གཉིས་ཀྱི་ཕྱི་འབྲེལ་དམ་ཟབ་ཏུ་ཕྱིན་པ་དེས་རྒྱ་གར་ངོས་ནས་རྒྱ་ནག་ལ་གདོང་ལེན་བྱ་རྒྱུའི་ནུས་པ་ཆེ་རུ་འགྲོ་མུས་ཡིན། ལྷག་དོན་དུ་ཨ་མི་རི་ཀས་རྒྱ་གར་ཞི་བདེ་རྒྱ་མཚོའི་མངའ་ཁུལ་ནང་རྒྱ་ནག་གི་ཤུགས་རྐྱེན་ལ་ཁ་གཏད་གཅོག་རྒྱུར་ལས་སླ་རུ་ཕྱིན་ཡོད་ཅེས་དང་ཕྱོགས་གཞན་ཞིག་ནས་ཞི་ཅིན་ཕིང་གིས་སྣེ་ཁྲིད་པའི་རྒྱ་ནག་གི་ངོས་ནས་འཕགས་བོད་ས་མཚམས་སུ་དམག་དོན་ལས་འགུལ་སྤེལ་ཤུགས་ཆེ་རུ་འགྲོ་ངེས་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡང་དེ་སྔོན BBC གསར་ཁང་ནང་ཕྱག་ལས་གནང་མྱོང་མཁན་རྒྱ་ནག་གི་ཐོག་གནད་དོན་དབྱེ་ཞིབ་པ་རྒྱ་གར་གྱི་གསར་འགོད་པ་སྐུ་ཞབས Adil Brar ལགས་ཀྱིས་ཐེངས་འདིར་སྟོབས་ཆེན་རྒྱལ་ཁབ་གཉིས་ཀྱི་ཆེས་མཐོའི་དབུ་ཁྲིད་རྣམ་གཉིས་ཀྱི་མཇལ་འཕྲད་འདི་ཡིས་རྒྱ་ནག་ལ་སྔར་དང་མི་འདྲ་བའི་བློ་འཚབ་བྱེད་ཡུལ་ཞིག་ཏུ་གྱུར་ཡོད་པའི་སྐོར་ཁོང་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཡིག་ཐོག་ནས་འགྲེལ་བརྗོད་གནང་བའི་ནང། རྒྱ་གར་གྱིས་ཨ་རིའི་ལྷན་དུ་འབྲེལ་བ་ཟབ་ཏུ་བཏང་བ་དེས་རྒྱ་ནག་གིས་རྒྱ་གར་གྱི་བར་གནས་རང་བཞིན་གྱི་ཕྱི་འབྲེལ་དེ་བཞིན་རྒྱུན་འཁྱོངས་བྱེད་མ་ཐུབ་པ་ད་རེས་གསལ་སྟོན་བྱས་ཡོད། རྒྱུ་མཚན་ནི་རྒྱ་གར་གྱིས་ཨེ་ཤེ་ཡ་ཁུལ་དུ་རང་ཉིད་ཀྱི་ཕྱི་འབྲེལ་དང་སྟོབས་ཤུགས་དེ་བཞིན་དོ་མཉམ་བྱས་ནས་ཕྱོགས་ལྷུང་མེད་པར་བར་གནས་སུ་བསྡད་རྒྱུར་རྒྱ་ནག་གིས་རེ་བ་བྱས་ཡོད། འོན་ཀྱང་ད་ཆ་དེ་ལམ་ལྷོང་བྱུང་མེད་པར་བརྟེན་འབྱུང་འགྱུར་རྒྱ་དཀར་ནག་གཉིས་ཀྱི་ཕྱི་འབྲེལ་ཇེ་སྡུག་ཏུ་འགྲོ་ངེས་ཡིན་པ་མ་ཟད་རྒྱ་ནག་ངོས་ནས་རྒྱ་གར་ལ་མཐའ་མཚམས་ས་ཁུལ་དུ་དམག་གི་ཡ་ལན་སློག་སྲིད་པ་རེད་ཅེས་འགྲེལ་བརྗོད་གནང་བྱུང། གཞན་ཡང་ཁ་སྔོན་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རེས་གཟའ་མིག་དམར་ཉིན་ཨ་མི་རི་ཀའི་མངའ་སྡེ་ཀེ་ལི་ཕོར་ནི་ཡ་ནང་མི་དམངས་འདུ་འཛོམས་ཤིག་གི་ཐོག་སྲིད་འཛིན་ཇོ་བའི་ཌན་གྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ནི་སྲིད་དབང་སྒེར་འཛིན་པ་ཞིག་ཡིན་པ་བརྗོད་ཡོད་པ་དང་སྐབས་དེ་དུས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་རྒྱ་ནག་ཏུ་རྒྱལ་དོན་འཚམས་གཟིགས་ཡོངས་སུ་གྲུབ་པའི་དུས་སྐབས་ཤིག་ཀྱང་ཡིན་པ་རེད། གཞི་རྩའི་ཆ་ནས་སྲིད་བློན་ན་རིན་དི་ར་མོ་དི་མཆོག་གིས་ཨ་མི་རི་ཀའི་ནང་རྒྱལ་དོན་འཚམས་གཟིགས་དེ་བཞིན་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་ནས་ཉི་ཤུ་རྩ་བཞི་བར་ཡིན་པ་དང། ཚེས་ཉི་ཤུ་རྩ་བཞི་ཉིན་སྲིད་བློན་མོ་དི་མཆོག་གིས་རྒྱལ་ས་ཝ་ཤིན་ཏོན་དུ་ཆགས་པའི་རྒྱལ་སྤྱིའི་ཚོང་འབྲེལ་ལྟེ་གནས། International Trade Center། ནང་གསུང་བཤད་གནང་རྒྱུ་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། དེ་ནས་བོད་ཀྱི་གི་ཁོར་ཡུག་ཞེས་པའི་གི་ལེ་ཚན་དུ་ཚེ་དབང་ནོར་བུ་གིས་ཕྱོགས་སྒྲིག་བྱས་པ་དེ་ཉན་རོགས་དགོས།
དེ་ནས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་གོ་ལའི་གནམ་གཤིས་འགྱུར་ལྡོག་གི་རྐྱེན་པས་བོད་ནང་མཚོ་མང་པོ་ཞིག་ཡོད་པ་ནས་ཚད་མཐོ་བའི Nitrogen Oxide དམ། ཟེ་རླུང་གི་བཙའ་གཡའ། ཕོན་ཆེ་ཞིག་ཕྱིར་འདོན་བཞིན་ཡོད་པར་བརྟེན་ནས་འཕྲོད་བསྟེན་ལ་གནོད་པ་ཙམ་དུ་མ་ཚད་གནམ་གཤིས་ལ་ཡང་ཤུགས་རྐྱེན་ཡོད་པའི་སྐོར་རྒྱ་ནག་གི་ཚན་རིག་ཉམས་ཞིབ་པའི་ཉམས་ཞིབ་ཀྱི་སྙན་ཐོ་བཏོན་དེའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ནས་རྒྱ་ནག་གི་ཚན་རིག་ཉམས་ཞིབ་པའི་ཉམས་ཞིབ་དེའི་སྐོར། དེང་སྐབས་ཁེ་ན་ཌའི་ཊོ་རོན་ཊོ་བོད་རིགས་སྤྱི་མཐུན་ཚོགས་པའི་ཤེས་ཡོན་དང་ཆབ་སྲིད་ཀྱི་འགན་འཛིན་དང། དེ་སྔ་རྒྱ་གར་ནང་གཙུག་ལག་རབ་འབྱམས་པའི་སློབ་སྟོན་གནང་བ་དང་ཡུ་རོབ། འཇར་མན་རྒྱལ་ཁབ་ནང་བོད་ཀྱི་ཁོར་ཡུག་དང་རྫས་འགྱུར་རིག་པ་སོགས་ཀྱི་ཐོག་ལ་ཆེས་མཐོའི་སློབ་གཉེར་གནང་མྱོང་བ་གཡུང་དྲུང་བསྟན་འཛིན་ལགས་སུ་བོད་ཀྱི་མཚོ་ཆེན་པོ་དེ་དག་ནས་ཐོན་པའི Nitrogen Oxide ཟེར་བའི་ཟེ་རླུང་གི་བཙའ་གཡའ་དེ་དག་ག་རེ་ཡིན་པའི་སྐོར་བཅར་འདྲི་ཞུ་སྐབས་སུ།

སུའུ་བཅས་རྒྱ་ནག་གི་ཉམས་ཞིབ་པའི་སྙན་ཐོ་དེའི་སྐོར་གནས་ཚུལ་སྤེལ་བ་ལ་གཞིགས་ན་རྒྱ་ནག་གི་རྒྱལ་ས་པེ་ཅིང་གཙུག་ལག་སློབ་གྲྭ་ཆེན་མོའི་གནམ་གཤིས་དང་འཚོ་བའི་ཁོར་ཡུག་ཚན་རིག་ཉམས་ཞིབ་ཁང་དང་རྒྱ་ནག་གི་རང་བྱུང་ཁོར་ཡུག་ཚན་རིག་དང། རྒྱལ་ཡོངས་བོད་མཐོ་སྒང་གི་ས་གཞིའི་འགྲོ་སྟངས་དང་རང་བྱུང་ཐོན་ཁུངས་བཅས་ཀྱི་ཚན་རིག་ཉམས་ཞིབ་ཁང་སོགས་རྒྱ་ནག་གི་གཙུག་ལག་སློབ་གྲྭ་ཁག་གི་ནང་ཕྱག་ལས་གནང་བཞིན་པའི་རྒྱ་ནག་གི་ཚན་རིག་ཉམས་ཞིབ་པ་ཧའོ་ཀོང་དང། ཅིན་ཏའེ་ལིན། ཡུའུ་ཧང། ཛང། ཅུན་ཅིན་ལི། ཅིང་ཧའོ་སུའུ། ལུའུ་ཞན། སུའུ་ཅིན་ལིའུ། ཤུ། ཟེར་བ་སོགས་རྒྱ་ནག་གི་ཚན་རིག་ཉམས་ཞིབ་པ་བཅུ་གྲངས་ཤིག་གིས་བཅོས་མའི་རྒྱུ་སྐར་བཅས་ཀྱི་བརྒྱུད་དེ་བོད་ཀྱི་ས་གཞི་ངོས་སུ་ཁྱབ་པའི་མཚོ་མང་པོ་ཞིག་ཡོད་པ་དེ་དག་གི་ཁྲོད་ལ་བརྟག་དཔྱད་ཞིབ་འཇུག་བྱེད་པའི་སྐབས་སུ་གོ་ལའི་དྲོད་ཚད་ཇེ་ཆེར་འགྲོ་བཞིན་པ་དེའི་ཤུགས་རྐྱེན་འོག་བོད་ཀྱི་མཚོ་དེ་དག་ནས་དབྱིན་སྐད་དུ། Nitrogen Oxide ཟེར་བའམ་བོད་སྐད་དུ་གོ་ལར་ཆགས་པའི་ཟེ་རླུང་གི་བཙའ་གཡའི་རླུང་ཁམས་ཚད་མཐོན་པོ་ཞིག་ཕྱིར་འབྱིན་བཞིན་ཡིན་པ་དང་བོད་ཀྱི་མཚོ་དེ་དག་ནས་ཐོན་པའི་ཟེ་རླུང་གི་བཙའ་གཡའི་རླུང་ཁམས་དེ་དག་གིས་འཕྲོད་བསྟེན་དང་གནམ་གཤིས་ལ་ཡང་གནོད་སྐྱོན་གཏོང་གི་ཡོད་པའི་གནས་ཚུལ་སྤེལ་གདའ།

ཁོང་ཚོས་ཀྱི་ཀྱི་གནས་ཚུལ་མང་པོ་ཅིག་གསལ་པོ་མེད་པ་དང་དེ་འདྲའི་སྒྲོག་ཀྱི་ཆགས་ཀྱི་ཡོད་རེད་དེ་ཡིན་འགྲོ་འདུག་ཤེས་དགོས་ན་དེ་ལ་ལྟ་ན་ང་ཚོའི་བོད་ནང་ལོགས་ཡང་ཚུར་ཡང་མཇལ་མེད་ན་དེ་ཚོར་ཡང་ཡར་ལྟ་ཀྱི་གནས་ཚུལ་ཆེན་པོ་ཅིག་ཆགས་དགོས་བ་ཀྱི་ང་ཚོས་ཀྱི་གཞིས་ལུས་ལས་མཇལ་བུའི་བོད་པ་ཚོའི་དང་ཆེད་ལས་པ་ཡིན་པས་ན་ཚང་མ་ཀྱི་བརྩམས་བཀྲིས་དགོས་ན་རེད་ཀྱི་དེ་གང་དོ་སྣང་བྱེད་དགོས་ཡ་ཀྱི་དུས་ཚོད་ཅིག་ཞོགས་ཞག་སོང་འདུག། ད་རེས་ཉམས་ཞིབ་དེའི་ནང་མཚོ་བོད་མཐོ་སྒང་གི་མཚོ་ཆེ་ཁག་བརྒྱ་དང་སུམ་ཅུ་སོ་ལྔ་ཙམ་ལ་ཉམས་ཞིབ་བགྱིས་ཡོད་པ་དང་དེའི་གོང་དུ་མཚོའི་ཁོར་ཡུག་དང་ཟེ་རླུང་གི་རྩ་ཡ་བཅས་ཀྱི་དབར་གྱི་ཤུགས་རྐྱེན་སྐོར་དེ་ལྟར་གོ་རྟོགས་མེད་ཀྱང་ད་རེས་རྒྱ་ནག་གི་ཉམས་ཞིབ་པ་ཚོས་ཉམས་ཞིབ་བགྱིས་པ་དེའི་ཐོག་ནས་དེའི་སྐོར་ཤེས་རྟོགས་ཐུབ་པ་བྱུང་ཡོད་པའི་གནས་ཚུལ་སྤེལ་གདའ། ཞེས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་བ་ཡིན་རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ། ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་བཞིན་པ་ཡིན། ཨ་ནི་ད་རིང་གི་ལས་རིམ་གཙོ་སྐྱོང་བ་ང་བློ་བཟང་ཆོས་འཕེལ་ཡིན། ཨ་ནི་རྣམ་པ་ཚོ་གིས་ང་ཚོ་ལས་རིམ་ཉན་པ་ལ་བཀའ་དྲིན་ཆེ།